ཨོ་དེ་བ་དུ་ཡིན་པར་ལྟ། འདི་ལྟ་བ་ཡིན་མིན་གྱི་རབ་དབྱེ་ཟེར་ད། དོན་དག། ལྟ་བདེ་པོ་རེད་བ། དེ་ནི་ལྟ་བ་ཡིན་མཁན་དེ་ལ་ག་རེ་ཟེར་ན། མིག་གི་ཁམས་གཅིག། དེ་ནི་ཆོས་ཁམས་ཀྱི་ཕྱོགས་གཅིག། ལྟ་བ་བརྒྱད་བཞག་སོང་ལ་ཨོ་དེ་བཅས་ཏེ་དེ་ནི། ལྟ་བ་ཡིན་ལབ་ནས་ལྷག་མ་ག་ཚད་རེད་ལྟ། དེ་ནི།